ལྷ་ཡི་གླང་ཆེན་ས་སྲུང་གི་འགྲོ་ད་བུས། ཟེར་དེ་གླང་པོ་ཆེ་བུ་ཆེན་པོ་ཞིག་པོ་ཅིག་ས་སྲུང་ཟེར། འོ་ད་དེས་བི་ཀའི་སྣག་གི་སྣ་ནས་དབུགས་ཅིག་བཏང་ནས། སེ་ན་བི་ཀའི་དབུགས་ཅིག་བཏང་ཡོང་དེ་ནས་སྣ་བུག་ན་ན་བ་བུས་ཙམ་གྱིས་སྣ་བུས་ཙམ་གྱིས་དེ་ནས་སྒྱོགས་རྡོ་ཆེན་པོའང་གཏོར་བར་བྱེད། འོ་ད་རྡོ་ཆེན་པོ་དེ་ཚོ་བས་གཏོར་འགྲོ་ཡ། མཚོན་འཕངས་ཀྱང་ལྷ་རྣམས་ཀྱི་དེ་ནས་སྐེ་མ་ཆད་བར་མི་འཆི་ལ། ལྷ་མ་ཡིན་ནི་མཚོན་ཆ་གནད་གང་དུ་ཕོག་ཀྱང་དེ་ནས་འཆི་འགྲོ་བས་ལྷ་མ་ཡིན་དུས་རྟག་ཏུ་ཕམ་ཕམ་རོ་ད། ཕམ་པ་ཤ་སྟག་མ་གཏོགས་རྒྱལ་བའི་དུས་མེད་པར་འཐབ་པ་ཡིན། རང་རེའི་མི་ཡུལ་གྱི་དམག་དཔུང་སྟོབས་ཆེ་ཆུང་འདྲ་བ་གཉིས་འཐབ་པ་ལ་འཇིགས་སྐྲག་ཆེན་པོ་བྱེད་དགོས་ན། ལྷ་དང་དེ་ལྟར་དམག་འཐབ་དགོས་པ་ལ་ཅིའི་ཕྱིར་ད་ལྷ་མ་ཡིན་ཚོས་འཇིགས་སྐྲག་ཡོང་དགོས་མ་རེད། སྟོབས་ཆེ་ཆུང་ནི་བི་ཀའི་ས་དང་གནམ་ཐུག་དེ་ཡོད་རེད་པ་ད། མི་འཇིགས་ཏེ་འཇིགས་སྐྲག་ཚད་མེད་པ་ཡོད། ལྷ་མིན་གྱི་དམག་རྣམས་ལ་ནི་མ་ཤི་བར་དུ་དེ་ལྟར་རྟག་ཏུ་འཐབ་རྩོད་བྱེད་དགོས་པའི་སྡུག་བསྔལ་དང། མཚོ་ཀུན་མཐོང་ཞེས་པའི་ནང་དུ་ད་ལྷ་མ་ཡིན་ལ་མཚོ་ཀུན་མཐོང་ཟེར་བའི་མཚོ་ཞིག་ཡོད་རེད། དེ་ལ་དེ་ན་ལྷ་མ་ཡིན་གྱི་དམག་ཕམ་ནས་སོ་སོའི་གྲོགས་པོ་དང་གྲོགས་པོ་རྣམས་བསད་པ་སོགས་ཐམས་ཅད་དེ་ནི་མཚོ་ཀུན་མཐོང་ནང་ལ་མཐོང་ཡོང་གི་ཡོད་རེད། མཐོང་བས་དེ་དག་གི་བུད་མེད་རྣམས་ཀྱང་ཁྱིམ་དུ་སྡུག་བསྔལ་གྱིས་མནར་ཚུལ། ལྷ་མ་ཡིན་ནི་ཤེས་རབ་དང་ལྡན་ཡང་ལས་སྒྲིབ་ཅན་གྱི་རྟེན་ཅན་ཡིན་པས་རྟེན་དེ་ལ་བདེན་པ་མཐོང་བའི་སྐལ་བ་མེད། ད་ལྷ་མ་ཡིན་གྱི་སྡུག་བསྔལ་དེ་རེད། ད་གསུམ་པ་ལྷ་ཡི་སྡུག་བསྔལ་བསམ་པ་ནི་འོ་ན་ལྷ་ཞེས་པ་དེ་ལ་བདེ་བ་ཞིག་ཨེ་ཡོད་ཅེ་ན། ད་ཅིག་མང་ཆེ། ལྷ་ཟེར་དུས་གང་ག་ཅིག་བདེ་བ་ཡོད་པ་པའི་སྐྱིད་པོ་ཞེ་པོ་ཡོད་པ་འདྲ་པོ་རེད་པ་དང་ལྷ་ཡི་ཞིང་ཁམས་གང་ག་ཅིག་ཧ་ལམ་དག་ཞིང་ཡིན་པ་བཟོ་རེད་པ་བསམ་དེ་ག་རེད་བ་དེ་འདྲས་མ་རེད་བ། དག་ཞིང་དག་ཞིང་ལོགས་ག་རེད་མ་གཏོགས་ཨ་ན་ལྷ་ནི་གཞན་གང་ག་འཁོར་བས་བསྡུས་པའི་ཞིང་ཆང་སྣའི་ཤ་སྟག་རེད་སྡུག་བསྔལ་གྱི་རང་བཞིན་རེད་བ། ལྷ་ཞེས་པ་དེ་ལ་བདེ་བ་ཞིག་ཨེ་ཡོད་ཅེ་ན་འདོད་ལྷ་རྣམས་ལ་འཆི་འཕོ་ལྟུང་བ་དང། འདོད་ལྷ་རིགས་དྲུག་ཟེར་རྒྱུ་ཡོད་རེད་བ་དང།

གཅོད། གསོད། ཨ་ནི་སྤྱུག་ཟེར་བ་ཕུད་ཡ་དེ་རེད། སྤྱུག་གི་སྡུག་བསྔལ་ཡོད། དང་པོ་ནི་བཤེས་སྤྲིང་ལས། ལུས་ཀྱི་ཁ་དོག་མི་སྡུག་འགྱུར་བ་དང། གཉིས་པ། སྟན་ལ་མི་དགའ་བ་དེ་རེད། འཆི་འཕོ་ལྟུང་བའི་སྡུག་བསྔལ། ལྷ་ཚོ་པའི་འཆི་ཁ་ལ་ཁ་ལ་དེ་ནི་འཆི་བའི་རྟགས། ཡོང་གི་ཡོད་རེད་འཆི་རྟགས་དེ། ཨོ་དེ་ཡོང་དུས་ག་ལ་ད་སྡུག་བསྔལ་ཞིག་རག་ཡོད་རེད། རྟགས་དེ་ག་རེ་ཟེར་ན་ལུས་ཀྱི་ཁ་དོག་དེ་ནམ་རྒྱུན་བི་གའི་ཁ་དོག་མཛེས་པོ་ཅིག་ལྷ་ཡི་རུ་ལུས་བྱས་ནས་ཡོད་དུས་འཆི་ཁ་ལ་ཁ་ལ་དེ་ནས་ཁ་དོག་དེ་བི་བའི་མི་སྡུག་པ་རེད་མི་སྡུག་པ་འགྱུར་བ་དང། དེ་ལ་བལྟས་ན་བི་གའི་སོ་སོའི་དེ་སྔར་སྟན་དེ་ལ་མི་དགའ་བ་དང། ཨ་ནི་སོ་སོའི་ལུས་ལ་ཡོད་པའི་ད་མེ་ཏོག་འདྲ་བོ་དེ་ཚོ་རྙིང་པ་ཆགས་འགྲོ་ཡང་རྙིང་དང། ཨ་ནི་གོས་ལ་དྲེག་པ་ཆགས་དྲི་མ་ཁ་ཡ་འདྲ་བོ།

ད་ལྟ་དེ་རིང་བའི་འཆི་ལྟས་ལྔ་དང་ཉེ་བའི་འཆི་ལྟས་ལྔ་སྟེ་བཅུས་ཕོག་པའི་སྡུག་བསྔལ་ཡོད་དེ། ད་རིང་བའི་འཆི་ལྟས་ལྔ་ནི་ལུས་ཀྱི་བཀྲག་མདངས་ཉམས་པ། གདན་གྱི་སྟེང་དུ་འདུག་སྙིང་མི་འདོད་པ། ལུས་ཀྱི་མེ་ཏོག་རྙིངས་པ་གོས་ལ་དྲི་མ་ཆགས་པ་རྔུལ་འབྱུང་བ་སོགས་རེད། དེ་རིང་བའི་འཆི་ལྟས་ལྔ་བྱས། ད་འཆི་ཁ་ཏག་ཏག་ལ་ཉེ་བའི་འཆི་ལྟས་ལྔ་ཟེར་བ་པོ་ད་ཉེ་བའི་འཆི་ལྟས་ལྔ་ནི་ལུས་ཀྱི་འོད་ཆུང་བ། ཁྲུས་ཀྱི་ཚེ་ལུས་ལ་ཆུ་ཆགས་པ། གོས་རྒྱན་ལས་སྒྲ་མི་སྙན་པ། གོས་དང་རྒྱན་ལས་ད་ཤི་གི་རེད་ཟེར་གྱི་སྒྲ་རེད་པ་དེ་འདྲས་སླེབས་ཡོང། རེད་པ་ད། མི་སྙན་པ། ཨ་ནི་མིག་བཙུམ་པ། ལྷ་དེ་མིག་བཙུམ་ཡ་ཡོད་ས་མ་རེད་པ་དུས་རྒྱུན་སྡོད་ལྷ་དེ་ཚོ་མིག། ཨ་ནི་ཤི་ཁ་ལ་ཁ་ལ་མིག་ཚ་བཙུམ་བྱེད་གི་རེད་མིག་བཙུམ་ཡ་དེ་རེད། ཡུལ་གཅིག་ལ་ཆགས་པ་སོགས་འཆི་ལྟས་ཕོག་པ་ན། ཨ་ནི་གནས་ཁུག་ཀྱོག་ཅིག་ཏུ་ཉ་བྱེ་ཚན་དུ་འགྲེ་བ་ལྟར། ཉ་ཕ་གི་བྱེ་མ་ཚ་པོ་ནང་ལ་ཕར་འགྲེ་ལོག་རྒྱབ་པ་ན་ད། ཉ་བྱེ་ཚན་དུ་འགྲེ་བ་ལྟར་སྨྲེ་སྔགས་འདོན་བཞིན་ལྷ་སོ་སོའི་ཞག་བདུན་རེ་སྟེ། རྒྱལ་ཆེན་རིགས་བཞི་པ་ལྟ་བུ་ལ་མི་ལོ་སུམ་བརྒྱ་ལྔ་བཅུ་རིང་སྡུག་བསྔལ་མྱོང་དགོས། ལྷ་ཡི་ཞག་བདུན་ལ་སྡུག་བསྔལ་མྱོང་སྟེ་མི་ལོ་སུམ་བརྒྱ་ལྔ་བཅུ་རིང་ལ་འོ་སྡུག་བསྔལ་མྱོང་དགོས། ལྷག་པར་ལྷ་རྣམས་ལ་སྐབས་གསུམ་པ་ཞེས་སྔར་གང་གི་རྒྱུས་ལྷར་སྐྱེས་པ་དང། ད་ལྟ་གནས་སྐབས་གང་ཡིན་པ་དང་འཆི་བའི་འོག་ཏུ་གང་དུ་འགྲོ་བ་དེ་གསུམ། གསུམ་ཀ་ཤེས་པས་ཕྱི་མར་གང་དུ་སྐྱེ་བ་ཤེས། ལྷ་ཡི་རྟེན་ལ་སྔར་རྒྱུ་མཚན་དུ་བྱས་ནས་ངེས་འབྱུང་དང། དེ་ནས་གཞན་སྡུག་བསྔལ་བ་རྒྱུ་མཚན་དུ་བྱས་ནས་སྙིང་རྗེ་སོགས་ཀྱི་དགེ་བ་སྣ་གཅིག་ཀྱང་མི་སྐྱེ། བསོད་ནམས་སྔར་བསགས་པ་ནི་དེ་ནི་ཁོ་རང་གིས་ལོངས་སྤྱད་ནས་ལྷ་ཡི་བདེ་སྐྱིད་ཆེ་བ་རེད་པ་དང་འོ་ད་དེ་སྤྱད་དེ་ཟད་པར་འགྱུར། དེ་ཡང་དཔེར་ན་སྲང་བཅུ་རི་བའི་གཟན་ཞིག་གྱོན་པ་ན། རེད་པ་ད། ཨ་ནི་གཞན་སྲང་གང་རི་བའི་གཟན་ཞིག་གྱོན་པ་དེ་ལས་བསོད་ནམས་ཀྱི་འབྲས་བུ་བཅུ་འགྱུར་གྱིས་བེད་སྤྱད་པ་ཡིན་པ་ལྟར་ལྷ་ཡུལ་ནང་དུའང་བདེ་སྐྱིད་ཤིན་ཏུ་ཆེ་བས་བསོད་ནམས་མང་པོ་ཟད་པར་འགྱུར། དེས་ན་རང་རེ་བསོད་ནམས་བསགས་པའི་དུས། བསོད་ནམས་བསགས་པའི་དུས་ཡིན་གྱི་བསོད་ནམས་ཀྱི་འབྲས་བུ་ལ་བེད་སྤྱད་པའི་དུས་མིན་ཞེས་གསུངས་པ་ལྟར་ཡིན། ས་དེའི་ཕྱིར་ལྷ་ཕལ་ཆེར་ཕྱི་མར་ངན་སོང་དུ་འགྲོ་བས། དེ་རིག་ནས་སྡུག་བསྔལ་ལྷག་པར་དུ་འཕེལ། ལྷ་ཡི་གནས་ལུས་ལོངས་སྤྱོད་གྲོགས་སོགས་ཕུན་སུམ་ཚོགས་པ་དེ་ལས་བྲལ་ཏེ་ངན་སོང་དུ་སྐྱེ་བར་མཐོང་ནས་སེམས་ཀྱི་སྡུག་བསྔལ་དམྱལ་བ་ལས་བཅུ་དྲུག་འགྱུར་གྱིས་ཆེ་གསུངས་ལ། འོ་ན་སེམས་ཀྱི་སྡུག་བསྔལ་བི་ཀའི་ལྷ་དེ་ཚོ་བི་ཀའི་དམྱལ་བ་ལས་བི་ཀའི་སེམས་ཀྱི་སྡུག་བསྔལ་ཆེ་ཡ་ཡོད་རེད། རང་རེ་ཕྱི་མའི་སྐྱེ་བ་བཟང་ངན་ཐེ་ཚོམ་བཞིན་དུ་ཤི་ནའང་སྡུག་བསྔལ་དང་ཡིད་མི་བདེ་བ་དེ་ལྟར་ཡོད་ན། ད་དེ་ལྷ་ཚོ་ཐག་ཆོད་པོ་རང་མང་སྐྱེ་ཡ་ངན་སོང་ལ་སྐྱེ་ཡ་དེ་དེར་ངེས་པར་ངན་སོང་དུ་སྐྱེ་བར་ཐག་ཆོད་པར་མཐོང་བས་ཀྱི་ཧུད། ཤིང་རྟ་སྣ་ཚོགས་ཚལ་སོགས་སྐད་འདོན་ཅིང། འོ་དེ་རེད། འཆི་ལྟས་ཕོག་པའི་ལྷ་དེ་ལ་ལྷ་ཡི་བུ་དང་བུ་མོ་སོགས་ལྷ་གཞན་སུས་ཀྱང་མིག་གིས་བལྟ་བ་ཙམ་ཡང་མི་བྱེད་པར་རོ་བཞིན་དུ་སྤངས་ཏེ་གཅིག་པུར་གྱུར། ད་སྔར་འདྲེས་པའི་གྲོགས་དག་ལ་རེ་ཞིག་ངའི་རྩར་ཅུང་ཞིག་སྡོད་དང་ཁོ་བོ་འཇིག་རྟེན་ཕ་རོལ་དུ་ཅི་ཕྱིན་སྡིག་གནས་ཉམ་ཐག་པ་དག་ཏུ་སྐྱེ་བར་འགྱུར་ན་ད་ལྟ་ཁྱེད་ཅག་མཐོང་བར་འདོད་ཅེས་སྙིང་རྗེ་རྗེའི་སྐད་དུ་སྨྲ་བ་ནའང་མིག་གིས་བལྟ་བ་ཙམ་ཡང་མི་བྱེད་ལ། ད་སྔར་འདྲེས་པའི་གྲོགས་པོ་བརྟན་པ་དག་གིས། རྒྱང་རིང་པོ་ནས་དབྱུག་པ་སོགས་ཀྱི། དབྱུག་པ། རྒྱུག་པ་རེད་པ་ད། དབྱུག་པ་སོགས་ཀྱི་དེ་ནས་རྩེ་མོས་མེ་ཏོག་མགོ་བོར་བཞག་སྟེ། ཁྱོད་འདི་ནས་འཆི་འཕོས་ནས་མི་ཡུལ་དུ་སྐྱེས་ཏེ་དེར་བསོད་ནམས་བསགས་ནས་སླར་ཡང་ལྷར་སྐྱེ་བར་གྱུར་ཅིག་ཅེས་སྨོན་ལམ་ཙམ་འདེབས་པ་ལས་གཞན་མི་བྱེད། དེའི་ཚེའང་མྱ་ངན་གྱིས་ནོན་པར་སོང་སྟེ་ཡིད་མི་བདེ་བ་ཆེན་པོ་འོང་གསུངས། གཞན་ཡང་ལྷ་བསོད་ནམས་ཆེ་བ་རྣམས་ཀྱི་གཟི་བརྗིད་དང། ཕུན་ཚོགས་རྣམས་ལྷ་བསོད་ནམས་ཆུང་བས་མཐོང་ན་སྤ་བཀོང་ཞིང་གཞི་དེ་ལས་སྡུག་བསྔལ་དང་ཡིད་མི་བདེ་བ་ཆེན་པོ་མྱོང་བ་དང། ལྷ་དང་ལྷ་མ་ཡིན་འཐབ་ཚེ་ཡན་ལག་སོགས་བཅད་དྲལ། གསོད་པའི་སྡུག་བསྔལ་དང། ལྷ་དབང་ཆེ་བས་ཆུང་བ་རྣམས་རང་གི་གནས་ལས་སྐྲོད་པ་སོགས་ཀྱི་སྡུག་བསྔལ་ཡོད། ད་འདོད་ལྷ་རིགས་དྲུག་འདོད་ལྷ་གི་དེ་རེད། ད་དེའི་གོང་གི་དེ་ནི་གཟུགས་ཁམས། ཁམས་གོང་མའི་ལྷ་ལ་སྐྱེས་ན་ནི། འཆི་ལྟས་ཕོག་པའི་སྡུག་བསྔལ་མེད་མོད། དེ་འདྲ་ད་ཡོད་མ་རེད་དེ། ཡིན་ན་འདུ་བྱེད་ཀྱི་སྡུག་བསྔལ་གྱིས་ནོན་ལ་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་ནོན་ལ། ཉོན་མོངས་དང་ལྡན་ཞིང། སྒྲིབ་པ་དང་བཅས་ལ། འཆི་འཕོ་བ་དང་གནས་པ་ལ་རང་དབང་མེད་པས་གནས་ངན་ལེན་གྱིས་སྡུག་བསྔལ་བ་ཡིན། ཁམས་གོང་མ་གི་ལྷ་དེ་ཚོ་གནས་ངན་ལེན་གྱི་སྡུག་བསྔལ། ཚོགས་ཀྱི་གཏམ་ལས།

འདྲ་པོ་ཅིག་འགྲོ་ད་རེད་དེ་ཏིང་ངེ་འཛིན་གྱི་བདེ་བའི་བདག་ཉིད་ཅན་དེ་ལ་བསྐལ་པ་མང་པོར་གཡོ་བ་མེད་པར་གནས་ལ་དེ་ཡང་འཁོར་བ་ལས་ཤིན་ཏུ་ངེས་པར་གྲོལ་བ་མིན་ཀྱང། ཤིན་ཏུ་ངེས་པར་གྲོལ་བ་མིན་ཀྱང་ཤེས་ཕྱིར་གྲོལ་བར་རློམ་ཞིང། ད་ཁམས་གོང་མ་རེད་པ་ད་ཟིལ་པའི་སྙོམས་འཇུག་ཡོད་རེད་པ་ད་དེ་ནས་དགའ་སོ་ད་རྒྱུའི་སྙོམས་འཇུག་གི་བསམ་གཏན། ལ། ཐར་ལམ་དུ་འཁྲུལ་ནས་སོ། ཐར་ལམ་དང། འབྲས་བུ་སྐྱེ་བའི་བསམ་གཏན་ལ། ད་ཁམས་གོང་མ་ལ་སྐྱེ་བ་བླངས་པ་ཙམ་གྱིས། ཆོས་ཉིད་ཀྱི་བསམ་གཏན་ཐོབ་ཡོང་བ་རེད་བ་ད་བསྒོམ་མི་དགོས་པ། འདོད་པ་ལ་ཡིན་ན་བསམ་གཏན་དེ་ཚོ་བསྒོམ་ནས་བསམ་གཏན་གྱི་དངོས་གཞི་ཐོབ་པ་རེད་བ་ད་བསྒོམ་ནས། ཁམས་གོང་མ་ལ་སྐྱེ་བའི་སྟོབས་ཀྱིས་བསམ་གཏན་གྱི་དངོས་གཞི་ཐོབ་ཡོང་བ་རེད། དེ་ཚོ་འབྲས་བུ་སྐྱེ་བའི་བསམ་གཏན་དེ། ག་འདྲ་སེ་བྱེད་པ་རེད་ཟེར་ན། སྔར་དེ་ནི་འདོད་པའི་སྐབས་ལ་ཡིན་ནི་རེད། རྒྱུ་སྙོམས་འཇུག་སྒོམ་པ་ལ་བརྟེན་ནས་ཨ་ནི་ཁམས་གོང་མ་ལ་སྐྱེ་བ་བླངས་པ་དེ་ཧ་གོ། ཧ་གོ་རོགས་མངོན་ཤེས་ཀྱིས། དེ་ཡིན་དུས་ད་དེ་སྙོམས་འཇུག་དེ་ཐར་པའི་རྒྱུ་འདྲ་བོ་བྱེད། ཐར་པའི་ལམ་འདྲ་བོ་བྱེད། ད་ཐར་པ་དེ་ཁམས་གོང་མའི་དངོས་གཞི་སུ་གོ་རོགས་ད་ཁོ་རང་ཚོས་འོ་དེ་ཐར་པ་རེད་བསམ་ནས་ད་འཁོར་བ་ལས་ཐར་ཚར་རེད་བསམ། བསྡད་དེ་བསྡད། གང་འཚམས་ཅིག་ལ། དེ་ནས་མར་ལྟུང་ཡག་དེ་ཧ་གོ་ཡོང་གི་རེད་བ། ལོག་ལྟ་བཅས། ཐར་པར་འཁྲུལ་པ་ལས་འཆི་འཕོ་ཁར་སླར་ངན་སོང་དུ་ལྟུང་ནས། ལྟུང་བར་མཐོང་ནས་ཐར་པ་ལ་ཡིད་བརྟན་མི་རུང་བར་སེམས་པས་ལོག་ལྟ་སྐྱེས་པས་དེ་ལ་བརྟེན་ནས་སླར་ཡང་དམྱལ་བ་མནར་མེད་སོགས་སུ་ལྟུང་བར་འགྱུར་ལ་ཞེས་པ་ལྟར་གཟུགས་མེད་ལྟ་བུར་དང་པོ་སྐྱེས་ཚེ་སྐྱེས་སོང་བསམ་པ་ཞིག་བྱུང་བ་ལས་ཏིང་ངེ་འཛིན་ལ་མཉམ་པར་བཞག་ནས་བསྐལ་པ་མང་པོ་སོང་མཐར། འཆི་བའི་ཚེ་གནས་འོག་མར་ལྟུང་བས་གནས་པ་ལ་རང་དབང་མ་ཐོབ་པའི་སྡུག་བསྔལ་རེད། ད་གཟུགས་ཁམས་དེ་གོང་གི་གཟུགས་མེད་ཀྱི་ལྷ་དེ་ཚོ་ཡིན་ན་ཡང་ད་ལྷ་ཚེ་རིང་པོ་འདྲ་པོ་རེད་ཅི་རེད། ལྷ་ཡི་རྟེན་དེ་ལ་དེ་ནི་སྔར་བསགས་པའི་བསོད་ནམས་ཟད་དེར་སླར་བསོད་ནམས་གསོག་པ་མེད་པས་ཚེ་འཕོས་ནས་གནས་འོག་ཏུ་སྐྱེས་པ་ན་སྔར་སོ་སོར་རྟོག་པའི་ཤེས་རབ་ཀྱི་རྒྱུན་བཀག་པས་ཤེས་རབ་མེད་པས་དེ་ནི་བླུན་པོ་གཞན་ལས་ཐུ་བ་ཞིག་འབྱུང། འགའ་ཞིག་ནི། བསམ་གཏན་གྱི་དངོས་གཞི་ལ་ཐར་པར་འཁྲུལ་ནས་དེ་ཐོབ་པའི་ཚེ་ཐར་པ་ཐོབ་སོང་སྙམ། ཕྱིས་སྐྱེ་བ་ལེན་པར་མཐོང་བ་ན་ཐར་པ་ལ་སྐུར་འདེབས་ཀྱིས་མནར་མེད་དུ་སྐྱེ། དེའི་ཕྱིར་དེར་སྐྱེས་ཀྱང་གནས་སྐབས་ཀྱི་མགོ། གནས་སྐབས་མགོ་བསྐོར་བ་ལྟ་བུ་ལས་དམྱལ་བའི་ཟངས་ཁ་ན་སྡོད་པ་དང་ཁྱད་མེད་པར། ཁྱད་མེད་པར་མེད་པས། དེ་ལས་ནི་མི་ཡུལ་གྱི་དབུལ་པོ། རྒན་མོ་མ་ཎི་བགྲང་མཁན་ཞིག་དགའ་གསུང་བ་རེད་ད། ཁམས་གོང་མའི་ལྷ་དང་གཟུགས་མེད་ཀྱི་ལྷ་དེ་ཚོ་ལས་ད། མི་ཡུལ་ན་ཡོད་པའི་དེ་ནས་རྒད་པོ་རྒན་མོ་མ་ཎི་བགྲང་མཁན་གཅིག་ཡག་རེད་གསུང་བ་རེད། ཁོ་དགེ་བ་བསག་ཡ་ཡོག་རེད་བ་ད། ཁམས་གོང་གི་ལྷ་ལ་སྐྱེས་སོང་ན་དགེ་བ་བསག་ཡ་ཡོག་མ་རེད། ད་དུང་གཟུགས་མེད་དེ་ཚོ་ཡིན་ན་ནི། ཨ་ནི། བསམ་རྒྱུ་དྲན་རྒྱུ་མེད་པ་གཉིད་ཁུག་བ་འདྲ་བོ་བྱས་ནས་ཁོ་རང་བསོད་ནམས་དེ་ཟད་ཟད་བར་དུ། དེ་གང་འཚམས་ཅིག་ལ་ཟད་འགྲོ་དུས་ག་ལེ་མ། ཨ་ནི་ངན་སོང་ལ་སྐྱེས་འགྲོ་གི་རེད། འོ་འདི་རེད། མ་ཎི་བགྲང་མཁན་ཞིག་དགའ་ས་དེ་ན་རྒྱལ་མཆོག་སྐལ་བཟང་རྒྱ་མཚོས་ཁམས་གསུམ་འཁོར་བ་ཞེས་ཞེས་བྱ་ལྕགས་བསྲེགས་ཀྱི་ཁང་པ། ཕྱོགས་བཅུར་གང་དུ་ཕྱིན་ཀྱང་སྡུག་བསྔལ་གྱིས་བསྲེགས་པས་སྙིང་ལ་གཟན་ཀྱང་རང་གི་སྣང་ཚུལ་དུ་འདུག་པ། གནས་ངན་འདི་འདྲར་འཁྱམས་པའི་སྣང་ཚུལ་དེ་སྐྱོ་བ་ཞེས་གསུངས་པ་ལྟར་འཁོར་བ་འདི་ནི་མཐོ་སྲིད་རྩེ་ནས་དམའ་མནར་མེད་བར་གང་དུ་སྐྱེས་ཀྱང་ལྕགས་བསྲེགས་ཀྱི་ཁང་པ་ཐོག་དྲུག་ལྡན་གྱི་ནང་དུ་གནས་པ་བཞིན་སྡུག་བསྔལ་ཁོ་ན་ལས་མ་འདས། དཔེར་ན་སྔར་མུ་གེ་བྱུང་བ་ན་བྱིས་པ་དག་གིས་རྩམ་པ་སློང་བ་ལ། ཉུང་མའི་རིགས་འགའ། སྔ་མོ་བི་གའི་མུ་གེ་བྱུང་ནས་བོད་ལ་རེད་པ་ད་བྱང་འདྲ་བོ། འོ་ལ་མུ་གེ་བྱུང་ནས་རྩམ་པ་རྒྱུ་ནི་ཟ་ཡ་མེད་པར་བི་ཀོང་བུ་ཧྲིལ་བོ་ཅིག་ཆགས་ནས་བི་གའི། བྱས་པའི་སྒང་ལ་སྟོན་ཐོག་དཔེ་མེད་ཡག་པོ་མ་བྱུང། ཨ་ནི། བྱས་པའི་སྒང་ལ་ནི། རྩམ་པ་ཟ་རྒྱུ་མེད་པ་ཡིན་ཙང་ད་ཡུང་མ་རྐྱང་རྐྱང་སྤྲད། ཡུང་མ་རྐྱང་རྐྱང་སྤྲད་ཡིན་ཙང་དེ་ནི་བྱིས་པ་ཚོ་གི་སྤུ་གུ་ཚོ་གིས་ད་རྩམ་པ་ཟ་ཡ་དྲན་ནས་བི་གའི་རེད་པ་ད།

དེ་རིང་ནི་བ་རོ་དང། ཞིབ་ཞིབ་བྱས་ནས་སྤྲད་དེ་འོ་ད་དེ་མ་ཟ་ག་ལ་དེ་ནི་ཡུང་མ་སྐམ་པོ་སྤྲད་དེ་མ་ཟ་དེ་ཡུང་མ་རེད་དེ་ཡང་ཡུང་མ་རེད་དེ་ཡང་མི་དགོས་མི་དགོས་ཟེར་ནས་རྩམ་པ་རྩམ་པ་རང་དགོས་ཟེར་ནས་འོ་ཐམས་ཅད་ལེན་འདོད་མ་འདོད་པ་དེ་ཡང་ཡུང་མ་རེད་ཟེར་བ་ལྟར་ཟེར། རྣམ་པ་མི་འདྲ་བ་ཙམ་ལས་གང་དུ་བྱས་ཀྱང་དེ་ཡང་སྡུག་བསྔལ་རང་བཞིན་རེད་ཟེར་ད་དོན་དག་གང་ག། དེ་བསམ་དགོས་ཀྱི་ཡོད་རེད། ག་རེ་བྱུང་པ་ཡིན་ནའི་སྡུག་བསྔལ་གྱི་རང་བཞིན་དེ་ཐམས་ཅད་སྐྱིད་སྡུག་གཅིག་པ་བཞིན་ནོ། མདོར་ན་སྡུག་བསྔལ་གསུམ་གྱིས་བར་མཚམས་མེད་པར་མནར་བའི་སྡུག་བསྔལ་གྱི་དེ་ནས་མཇུག་བསྡུ་ལ། སྡུག་བསྔལ་གསུམ་གསུངས་ཡོད་རེད། རང་ཅག་གིས་ད་ལྟ་འཁོར་བ་འདིར་བདེ་བ་ཡིན་བསམ་པ་རྣམས་ཀྱང་དོན་དུ་སྡུག་བསྔལ་གྱི་རང་བཞིན་ཤ་སྟག་དང། བཏང་སྙོམས་ཡིན་སྙམ་པ་རྣམས་ཀྱང་དོན་དུ་སྡུག་བསྔལ་གྱི་རང་བཞིན་ཏེ། རྨ་འབྲས་ཚ་བ་དེ་ལ་ཆུ་བསིལ་བ་བཏབ་ན། གནས་སྐབས་བདེ་བ་ལྟར་སྣང་བ་ལྟ་བུ་ནི།

འདི་ནི་ནམ་ཞིག་པ། འདི་ནི་ནམ་ཞིག་པ་ན་ཡང་སྡུག་བསྔལ་སྐྱེད་པས་ན་འགྱུར་བའི་སྡུག་བསྔལ་ཡིན། དེ་བཞིན་ཟག་བཅས་ཀྱི་ཚོར་བ་བདེ་བ་ཐམས་ཅད་དང་དེ་དང་མཚུངས་ལྡན་གྱི་སེམས་སེམས་བྱུང་ཐམས་ཅད་དང་གང་ལ་དམིགས་ནས་སྐྱེ་བའི་ཡུལ་ཟག་བཅས་རྣམས་ནི་འགྱུར་བའི་སྡུག་བསྔལ། རྨ་འབྲས་ཚ་བ་དེ། དང་པོར་སྐྱེས་ཙམ་ན་ཚ་བའི་ཚ་བའི་དེ་ནས་གདུང་བ་དངོས་སུ་མེད་ཀྱང་ཚ་བའི་རང་བཞིན་དུ་ཡོད་མོད། འོན་ཀྱང་དེ་ལ་ཆུ་ལ་སོགས་པ་ཚ་གྲང་གི་རེག་པ་གཉིས་ཀ་དང་མ་འཕྲད་པའི་གནས་སྐབས་ལྟ་བུ་ནི་ཟག་བཅས་ཀྱི་ཚོར་བ་བཏང་སྙོམས་དང། དེ་དང་མཚུངས་ལྡན་གྱི་སེམས་སེམས་བྱུང་ཡུལ་དང་བཅས་པ་རྣམས་ཀྱང་ལས་ཉོན་སྔ་མའི་གཞན་དབང་དུ་གྱུར་ཅིང་སྡུག་བསྔལ་དང་ཉོན་མོངས་པ་ཕྱི་མ་རྣམས་སྐྱེ་བའི་ས་བོན་རྗེས་སུ་འབྲེལ་ཞིང

ཀུན་ཏུ་འགྲོ་བའི་གནས་ངན་ལེན་འོ་དེ་རེད། རྗེས་སུ་འབྲེལ་བའི་ད་ལྟ་སྡུག་བསྔལ་མངོན་གྱུར་མེད་ཀྱང་རྐྱེན་འཕྲད་ཚེ་སྡུག་བསྔལ་སྐྱེད་རུང་རུང་དང་མྱོང་ཆོག་ཆོག་གི་ནུས་པ་གྲ་མ་ཉམས་པར་ཡོད་པ་དེ་འདྲའི་ནུས་པ་ནི་ཁམས་གསུམ་སེམས་ཅན་ཐམས་ཅད་ལ་ཁྱབ་བསྡད་ཡོད་རེད་ད་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་ཟེར་དེ། ད་ལྟ་ཕ་གི་སྡུག་བསྔལ་མངོན་གྱུར་མེད་ཀྱང།

རོ་དང་རིང་དྲགས་ན་སྡུག་བསྔལ་སྐྱེད་པས། འདི་སྡུག་བསྔལ་སྔ་མ་ཆུང་རིམ་ནས་འགགས། སྔ་མ་པའི་འགྲོ་འགྲོ་འགྲོ་འགྲོ་བྱས་ཀྱི་སྡུག་བསྔལ་དེ་མར་བསྡད་བྱས་ཏེ་འགོ་ནའང་ནི་སྡུག་བསྔལ་ཆུང་རིམ་ནས་བག་འགག་འགྲོ། དེ་ལ་བདེ་བ་ཚོར་གི་ཡོད་རེད། ཕྱི་མ་ཆུང་རིམ་ནས། ད་བསྡད་དྲགས་པའི་སྡུག་བསྔལ་སྐྱེ་བ་རོ། དེ་ཆུང་རིམ་ནས་ཡར་སྐྱེས་ནས། སྐྱེ་བའི་བར་དུ་བདེ་བར་རློམ་པ་ཡིན་ཟེར་བ་དེ་ད་དཔེ་བསྒྲགས་པ་རོ། ད་བསྡད་ཡག་དང་འགྲོ་ཡག་དེ། ད་སྤྱིར་བཏང་ཕ་གི་འཁོར་བའི་ཕ་གི་བདེ་བ་ཟེར་ཡ་དེ་འོ་དེ་འདྲ་ཅིག། དཔེར་ན་ད་ལྟ་རང་རེ་གྲིབ་མར་བསྡད་དྲགས་ན་འཁྱགས་པ་དང་ཉི་མར་སོང་བས་རེ་ཤིག་བདེ་བ་ལྟར་སྣང་མོད་དེ་ཡང་བདེ་བ་མིན་ཏེ། དེ་ཡིན་ཚེ་དཔེར་ན་སྡུག་བསྔལ་དེ་ཇི་ལྟར་བསྟེན་པ་ཙམ་གྱིས་སྡུག་བསྔལ་ཇེ་འཕེལ་དུ་འགྲོ་བ་བཞིན་དུ། ཉི་མར་ཇི་ཙམ་བསྡད་ཀྱང་མི་བདེ་བ་མེད་པར་བདེ་རུ་འགྲོ་དགོས་པ་ལས་དེ་ལྟར་མི་འབྱུང་བར། ཅུང་ཟད་ན་སྡུག་བསྔལ་ཏེ། སླར་གྲིབ་མར་འགྲོ་དགོས་པའི་ཕྱིར། དེ་ཡང་མ་མངོན་པ་མ་གཏོགས་སྡུག་བསྔལ་ཆུང་རིམ་ནས་སྐྱེས་པ་ཡིན། དེ་བཞིན་དུ་ཕྱིན་ཕྱིན་ནས་ཐང་ཆད་པ་ན་བསྡད་པས་བདེ་བ་ལྟར་སྣང་མོད། དེ་ནི་ལངས་པའི་སྡུག་བསྔལ་ཆེ་རིམ་ནས་འགག། བསྡད་པའི་སྡུག་བསྔལ་ཆུང་རིམ་ནས་སྐྱེ་བས་མི་མངོན་པ་ཡིན་གྱི། དེའི་སྐབས་སུ་སྡུག་བསྔལ་མེད་པ་མིན་ལ། དེ་བཞིན་དུ་དེར་བསྡད་པ་ལ་ཡང་སྡུག་བསྔལ་བར་མངོན་པ་ན། འཆམ་འཆམ་དགོས་ཞེས་ལངས་ཤིང། ལངས་པ་ན་བསྡད་པའི་སྡུག་བསྔལ་ཆེ་རིམ་ནས་འགག། ལངས་པའི་སྡུག་བསྔལ་ཆུང་རིམ་ནས་སྐྱེས་པ་མ་མངོན་པ་ཡིན། བཞི་བརྒྱ་པ་ལས་གོང་ནས་གོང་དུ་འཕེལ་བཞིན་པ་ཡི་བདེ་བ་ལས། ཇི་ལྟར་བཟློག་པ་སྡུག་བསྔལ་འབྱུང་བ་མཐོང་བར་གྱུར་པ། དེ་ལྟར་སྡུག་བསྔལ་འཕེལ་བཞིན་པ་ལས། བཟློག་པ་མཐར་བདེ་བ་འབའ་ཞིག་གིས་སྡུད་པ་དེ་ལྟ་བུ་ཡོད་པ་མ་ཡིན་ནོ་ཞེས་གསུངས། ཟག་བཅས་ཉེར་ལེན་གྱི་ཕུང་པོ་ནི་ཁྱབ་པ། འདུ་བྱེད་ཀྱི་སྡུག་བསྔལ་ཏེ། འདི་གྲུབ་པའི་རྐྱེན་གྱིས་སྡུག་བསྔལ་ཐམས་ཅད་སྣོད་དུ་གྱུར་པ་ཡིན། མདོར་ན་འཁོར་བ་འདིའི་སྡུག་བསྔལ་ཐམས་ཅད་འདི་བླངས་པས་མ་བྱུང་བ་སྟེ། དམྱལ་བའི་ཚ་གྲང་གི་སྡུག་བསྔལ་ཡང་དམྱལ་བའི་ཟག་བཅས་ཉེར་ལེན་གྱི་ཕུང་པོ་བླངས་པས་དེའི་རྐྱེན་གྱིས་བྱུང་ལ། ཡི་དྭགས་ཀྱི་བཀྲེས་སྐོམ་གྱི་སྡུག་བསྔལ་ཡང་ཡི་དྭགས་ཀྱི་ཉེར་ལེན་གྱི་ཕུང་པོ་དེ་ཉིད། བཟུང་བས་བྱུང། དུད་འགྲོ་བོང་བུ་ལྟ་བུ་ཡང་བོང་བུའི་ལུས་གྲུབ་ན་ཁལ་འགེལ་བ་དང། བོང་དབྱུག་གཟས་པ་སོགས་སྡུག་བསྔལ་མྱོང་བའི་སྣོད་དུ་རང་ཤུགས་ཀྱིས་གྲུབ་ཟིན་པ་སྟེ་མདོར་ན་ཚེར་མ་གཅིག་བཙུགས་པ་ན་མི་བཟོད་པའི་ན་ཚ་འབྱུང་བ་ཚུན་ཆད་ཀྱང་ཉེར་ལེན་གྱི་ཕུང་པོ་འདི་བླངས་པས་བྱུང་བ་ཡིན། དེས་ན་མི་གཅེར་བུའི་རྒྱབ་ཏུ་ཚེར་མའི་ཁུར་ཞིག་བསྐུར་བ་ན། དེས་ཁུར་པོ་མ་སེམས་པ་དེ་སྲིད་དུ་སྡུག་བསྔལ་དང་མི་འབྲལ་བ་བཞིན། ཇི་སྲིད་དེ་ནས་ཟག་བཅས་ཉེར་ལེན་གྱི་ཕུང་པོའི་ཁུར་དང་མ་བྲལ་བ་དེ་སྲིད་དུ། སྡུག་བསྔལ་གང་ཡང་རུང་བས་མི་མནར་བའི་སྐབས་མེད་པ་ཡིན། ཁྱིམ་བདག་དཔལ་སྐྱེས་རབ་ཏུ་བྱུང་ཚུལ་དང། འདི་ཁ་སེང་ཞུས་ཚར་ཡིན་པ་དང་ཁྱིམ་བདག་དཔལ་སྐྱེས་རབ་ཏུ་བྱུང་ཚུལ་དང། མཁན་པོ་མོའུ་འགལ་གྱིས། དེ་ནས་དཔལ་སྐྱེས་རྒྱ་མཚོའི་འགྲམ་དུ་ཁྲིད་དེ་སྐྱེ་བ་སྔ་མའི་རོ་དང་རུས་པ་སོགས་བསྟན་ནས་ཡིད། འབྱུང་བའི་ལོ་རྒྱུས་གསུངས། ད་འཁོར་བའི་སྡུག་བསྔལ་གྱི་རང་བཞིན་ཡིན་སྟངས་འདི་རེད། རུས་པ་སོགས་བསྟན་ནས་ཡིད་འབྱུང་བའི་ལོ་རྒྱུས་གསུངས། ཉེར་ལེན་གྱི་ཕུང་པོ་ཞེས་པའང་ཚེར་མ་ལས་བྱུང་བའི་མེ་ལ་ཚེར་མའི་མེ་ཞེས་བརྗོད་པ་ལྟར་སྔ་མའི་ཉེ་བར་ལེན་པ་ཉོན་མོངས་པ་ལས་ད་ཉེ་བར་ལེན་པ་དེ། ཉེ་བར་ལེན་མཁན་ཟེར་བ་ལ་ཉེ་བར་ལེན་མཁན་དེ་ཨ་ནི་ཉོན་མོངས་དེ་ཡིན་པ་རེད། སྐྱེ་བ་སྔ་མའི་ད་ལས་ཉོན་ལས་བསགས་མཁན་གྱི་ཉོན་མོངས་ཉོན་མོངས་པ་ལས་བྱུང་བའི་ཨ་ནི་ཕུང་པོ་ཡིན་པས་ཉོན་མོངས་པའི་ལས་བསགས་ནས་བྱུང་བའི་ཕུང་པོ་ཡིན་པས་ཨ་ནི་རྒྱུ་མིང་འབྲས་ལ་བཏགས་པ་དང། རྒྱལ་པོ་ལ་རག་ལས་པའི་མི་ལ་རྒྱལ་པོའི་མི་ཞེས་པ་བཞིན་དུ་ཉེ་བར་ལེན་པ་ཉོན་མོངས་པ་ལ་རག་ལས་པའི་ཕུང་པོ་ཡིན་པས་ན།

གྲོགས་མིང་གྲོགས་ཅན་ལ་བཏགས་པ། གྲོགས་མིང་གྲོགས་ཅན་ལ་བཏགས་པ་དང། སྨན་དང་མེ་ཏོག་འབྱུང་བའི་ཤིང་ལ་སྨན་དང་མེ་ཏོག་དེ་དང་དེའི་ཤིང་ཞེས་བརྗོད་པ་བཞིན་རང་ཉིད་ལས་ཉེ་བར་ལེན་པ་ཉོན་མོངས་འབྱུང་བས། ད་ཟག་བཅས་ཉེ་བར་ལེན་པའི་ཕུང་པོ་ལ་བརྟེན་ནས་ཡང་ཉོན་མོངས་སྐྱེ་ཡ། དེ་ཡིན་ཙང་འབྲས་མིང་རྒྱུ་ལ་བཏགས་པ་དེ་རྒྱུ་མཚན་གསུམ་ཡོད། ཟག་བཅས་ཉེ་བར་ཉེ་བར་ལེན་པའི་ཕུང་པོ་ལ་གོ་ཡ་ཉེ་བར་ལེན་པའི་ཕུང་པོ་ཟེར་གི་དེ་རེད། རྒྱུ་མིང་འབྲས་ལ་བཏགས་པ་གྲོགས་མིང་གྲོགས་ཅན་ལ་བཏགས་པ། འབྲས་མིང་རྒྱུ་ལ་བཏགས་པ་སོགས་རྒྱུ་མཚན་གསུམ་མོ། ཕུང་པོ་དེ་ལ་སྡུག་བསྔལ་དང་ཉོན་མོངས་ཀྱི་གནས་ངན་ལེན་གཏན་ཆགས་པར་ཡོད་པས་འདུ་བྱེད་ཀྱི་སྡུག་བསྔལ། ཕུང་པོ་དེ་ལ། སྡུག་བསྔལ་དང་ཉོན་མོངས་ཀྱི་གནས་ངན་ལེན་གཏན་ཆགས་པར་ཡོད་པས། འདུ་བྱེད་ཀྱི་སྡུག་བསྔལ་དེ་ཡོད་ཕྱིན་ཆད་ཚོར་བ་སྡུག་བསྔལ་ད་ལྟ་མེད་པའི་སྐབས་རེ་བྱུང་ཡང་དེ་མ་ཐག་ཡང་སྒོ་སྣ་ཚོགས་ནས་སྡུག་བསྔལ་མང་པོ་སྐྱེད་པར་བྱེད་པས་ན་འདུ་བྱེད་ཀྱི་སྡུག་བསྔལ། འདུ་བྱེད་ཀྱི་སྡུག་བསྔལ་ནི་སྡུག་བསྔལ་ཐམས་ཅད་ལ་ཁྱབ་པ་དང། འདིར་སྡུག་བསྔལ་གཞན་གཉིས་ཀྱི་རྩ་བ་ཡིན། དེས་ན་འདིས་ནི་སྐྱེ་བ་འདིའི་སྡུག་བསྔལ་གྱི་སྣོད་བྱས་ལ་སྐྱེ་བ་ཕྱི་མའི་སྡུག་བསྔལ་གྱི་སྣེ་འདྲེན་པའི་རྟེན་བྱེད་པའི་ཕྱིར་ཕུང་པོ་འདི་ནི་སྡུག་བསྔལ་ཀུན་གྱི་ནང་ནས་ངན་པ་སྟེ། འཁོར་བ་ཞེས་པའང་རང་ལ་རང་དབང་མེད་པར་ལས་ཉོན་གྱི་དབང་གིས་ཟག་བཅས་ཉེར་ལེན་གྱི་ཕུང་པོའི་ཁུར་བཟུང་ནས་སྲིད་རྩེ་ནས་མནར་མེད་ཀྱི་བར་དུ་སྐྱེ་བ་བླངས་ཏེ་ཡང་ནས་ཡང་དུ་འཁོར་བ་ལ་ཟེར་བས། ཟག་བཅས་ཉེར་ལེན་གྱི་ཕུང་པོ་འདི་ཉིད་འཁོར་བར་འཇོག་པར་ཡང་རུང་བ་དེའི་ཕྱིར། ད་ད་ལྟ་ང་ཚོས་འཁོར་བ་ལ་སྐྱོན་མཐོང་སྐྱོན་མཐོང་སོགས་གཙོ་བོ་གཙོ་བོ་དེ་ཟག་བཅས་ཉེ་བར་ལེན་པའི་ཕུང་པོ་འདི་སྐྱོན་ལྟ་དགོས་ཀྱི་འདུག་པ། འཁོར་བར་འཇོག་པར་ཡང་རུང་བ་དེའི་ཕྱིར་འཁོར་བ་ལ་སྐྱོ་ཤས་སྐྱེ་བ་ནི་ཟག་བཅས་ཉེར་ལེན་གྱི་ཕུང་པོ་འདི་ལ་སྐྱོ་ཤས་སྐྱེ་དགོས་ཤིང། ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་འདི་ལ་སྐྱོ་བ་མ་སྐྱེས་ཀྱི་བར་འཁོར་བ་ལ་སྐྱོ་བ་རྣལ་མ་མི་འོང་གསུངས་པས། སྡུག་བསྔལ་གྱི་སྡུག་བསྔལ་དང་འགྱུར་བའི་སྡུག་བསྔལ་ལ་ཅིག་སྐྱོན་འདྲ་པོ་མཐོང་བ་ཡིན་ན་ཡང་གཙོ་བོ་གཙོ་བོ་ཕ་གི་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་ལ་སྐྱོན་མ་མཐོང་ན། འཁོར་བ་ལ་འོ་ད་ཕ་གི་སྐྱོ་ཤས་ཀྱི་ངེས་འབྱུང་རྣལ་མ་ཡོང་གི་མ་རེད་གསུང། འཁོར་བ་ལ་སྐྱོ་བ་རྣལ་མ་མི་ཡོང་མི་འོང་གསུང། གཉིས་པ་འབྲིང་དུ་སྤྲོས་ཏེ་བཤད་པ་མཛད། ད་བཟླས། བཟླས་བྱ་བྱས་ན། ད་འདི་རེད་པ་ད་སྐྱེས་བུ་འབྲིང་དང་ཐུན་མོང་བའི་ལམ་ལ་བློ་སྦྱང་བ། ད་དེ་ལ་དེ་ནི་ཐར་པ་དོན་གཉེར་གྱི་བློ་སྐྱེ་དགོས་རེད་པ་ད་གལ་ཆེན་པོ་རེད། ག་དུས་ཡིན་ནས་ཕ་གི་ཐར་པ་དོན་དུ་གཉེར་ཡ་གཅིག།

འཁོར་བ་འདི་རེད་པ་ད། ཞེན་པ་ལོག་ནས་འཁོར་བ་འདི་ལས་ག་དུས་ཅིག་ཕ་གི་ཐར་རོགས་བྱེད་ན་བསམ་པས་ག་དེ་དེ་འགྲིག་གི་ཕ་གི་རེད་པ་ད་སྐྱེས་བུ་འབྲིང་བ་ད་ང་ཚོས་དེ་ལྟར་ཐུན་མོང་བའི་ལམ་ལ་བློ་སྦྱང་དགོས་ཡོད་རེད་པ་ད་དེ་ཡིན་དུས་སྒང་ལ་འཁོར་བ་ལ་སྐྱོན་མཐོང་བ་ལ་དེ་ནས་རེད་པ་ད་ཨ་ནི་འཁོར་བའི་སྡུག་བསྔལ་དེ་བསམ་བློ་བཏང། འཁོར་བའི་སྡུག་བསྔལ་ག་རེ་ཡོད་རེད་ཟེར་ན་ཕ་གི། སྤྱིར་ཕ་གི་འཁོར་བའི་སྡུག་བསྔལ་དེ་ལ་ཕ་གི། འདི་རེད་པ་ད་ད་ངེས་པ་མེད་པའི་ཉེས་པ། འོ་ད་ངོམས་པ་མེད་པ། འོ་ད་དེ་ནས་ཕ་གི་ལུས་ཡང་ཡང་དུ་འདོར་དགོས་ཡ། ད་དེ་ན་ད་གི་ཕ་གི་ལུས་ཡང་ཡང་ཕ་གི་ཉིང་མཚམས་སྦྱོར་དགོས་ཡ། འོ་ད་ཉིང་མཚམས་སྦྱར་ནས་ཕ་གི་འཁོར་བ་ལས་མ་ཐར་ཕྱིན་ཆད་འཁོར་བ་ལ་སྐྱེ་བ་བླང་དགོས་རེད་ཉིང་མཚམས་སྦྱར་དགོས་རེད་འོ་ད་འོ་ད་དེ་རེད། འདི་ནི་བི་གས་ཡང་ཡང་ཐོག་མེད་དུ་འགྱུར་བ། འཛམ་འཛམ་བི་གས་ཡ་ཐོ་བའི། འོ་ད་ནས་ཐོ་བ་ལ་ཅི་གི་རེད་འཛམ་འཛམ་བི་མ་མ་ས་ལ་མ་ཅི་གི་རེད་ཚེ་འདི་ལ་ཡིན་ན་ཡང་བི་ཚེ་དུ་ཐོ་མེད་པའི་ངེས་པ་མེད་པ་འོ་དོ་སི་ཡིན་དུས་ཡང་ཡང་ཐོ་མེད་དུ་བྱས་བ། ད་དེ་ནི་བི་གས་ཁྲོ་བོ་མེད་པའི་ངེས་པ།

སེམས་པའི་ཆང་འཐུང་ནས་ཆང་འཐུང་རྒྱུ་ཡོད་མ་རེད་ན་གི་རེད་ཚ་གི་རེད་ག་རེ་ལབ་པ་ཡིན་ན་མ་ཉན་པ་བྱེད་རེད་པ་ད་རེད་པ་ད། བའི་ཨམ་ཆོས་འདྲ་པོ་མ་བལྟས་པ་བྱེད་འཐུང་རེད་པ་ད། དེ་གང་ཟག་ཅིག་འཐུང་འཐུང་འཐུང་ཨ་ནི་ན་ཡོང་ཡོང་སྒང་ལ། རེད་པ་ད་མཆིན་པ་ན་གི་འདུག་ཅིག་གློ་བ་ན་གི་འདུག་ཅིག་བྱས་ན་ནི་ཕ་གི་ཉལ་སར་རྒྱབ་ཡོང་དུས་སྒང་ལ་ཨ་ནི་ཁོ་ར་འཕྲོད་ཡོང་རོགས་ར་འཕྲོད་ཡོང་དུས་ཨ་ནི་ཆང་ལ་ཞེན་པ་ལོག་འགྲོ་རེད་འོ་དེ་ན་ད། སྐྱེས་བུ་ཆུང་ངུ་གི་ཁ་ཐོག་ལ་བུ་གས་ཏེ་རེག་ཚར་བ་དང། ངན་སོང་གི་སྡུག་བསྔལ་དེ་ཚོ་པས་བསམ་བློ་བཏང་ཚར་བ་ལ་བསམ་བློ་བཏང། ད་ད་ལྟ་དེའི་ཁ་ཐོག་ལ་བདེ་འགྲོ་གི་བདེ་འགྲོའི་སྡུག་བསྔལ་རེད། དེ་ལ་དེ་ནི་མི་ཡི་སྡུག་བསྔལ་དང་པོ། མི་གི་སྡུག་བསྔལ་དེ་ལ་དང་པོ་སྐྱེ་བའི་སྡུག་བསྔལ་རེད། འོ་ད་སྐྱེ་བའི་སྡུག་བསྔལ་དེ་ད་ཡིན་ནའི་དཔེར་ན། ཕ་མའི་ཁུ་ཁྲག་གི་དབུས་སུ་བུ་གས་སྐྱེ་བ་བླངས་ཡོང་དུས་སྒང་ལ། སྐྱེ་བ་བླངས་ཡོང་དུས་སྒང་ལ་སོ་སོའི་རྣམ་ཤེས་དེ་མ་གཏོགས་སྐྱེ་བ་སྔ་མའི་ལུས་མ་ཞུགས་ཡོང་གལ་ཡོད་མ་རེད། ལུས་དེ་ཕ་གས་མེད་པ་རེད་ཚར་བ་དང་རྣམ་ཤེས་དེ་སོ་སོའི་སེམས་དེ་ཁུ་ཁྲག་གི་དབུས་སུ་ཕ་གས་སྐྱེ་བ་བླངས། སྐྱེ་བ་བླངས་ཡོང་སྒང་ལ་བས་རྒྱ། དམྱལ་བའི་ཁྲོ་ཆུ་ཁོལ་མའི་ནང་དུ་ཕ་གས་ཨ་ནི་ལུས་བསྲེགས་པ་ནང་ལྟར་གི་དེ་ནི་སྡུག་བསྔལ་ཡོད་རེད་གསུངས་འདུག་བ་དེ་ནས་ནི་འགོ་བཙུགས་ནས་ཕ་གས་ཨ་ནི་སྐྱེ་བའི་སྡུག་བསྔལ་དེ་རེད། འོ་དེ་ནི།

བྱེད་ཤེས་ན་འགྲིག་གི་རེད། ན་བའི་སྡུག་བསྔལ་ན་བའི་སྡུག་བསྔལ་དེ་གའི་དེ་ནི་སོ་སོའི་ལུས་ཡིན་ནའི་བི་གའི་དང་པོ་ཡག་པོ་བྱས་ཡོད་པ་ཡིན་ནའི་ལུས་བི་གའི་སྟོབས་ཆུང་ཆུང་ཆུང་ཆུང་ཆགས་ཡག་འདྲ་བོ་དང་ད་གང་བྱས་བི་གའི་སྡུག་བསྔལ་དེ་ཡོང་གི་རེད་བ་ད་འོ་ད་ཅིག་ཟ་ཡ་ཡིན་ནའི་ཟ་ཚོད་བྱེད་དགོས་འཐུང་ཡ་ཡིན་ནའི་འཐུང་ཚོད་ཟ་སྙིང་བྲོ་ན་ཟ་མི་ཆོག་འཐུང་སྙིང་བྲོ་ན་འཐུང་མི་ཆོག་བ་འོ་འགྲོ་སྙིང་བྲོ་ན་འགྲོ་མི་ཆོག་བ་འོ་བསྡད་སྙིང་བྲོ་ན་བསྡད་མི་ཆོག་ཡ།

ཉི་མ་གཅིག་དེ་ནི་དགའ་བདེ་བ་སྟེ་བཞི་ནི་ད་འཕྲོས་ནས་རེ་བ་དང། ཨ་ནི་སྔ་མ་བས་ཐང་ཐང་བར་འགྲོ་ཐུབ་ཀྱི་ཡོད་ནའི་ཐང་ཐང་འགྲོ་མི་ཐུབ་བས་འཁྱར་འཁྱོར་བྱེད་དགོས་ཡ་འདྲ་བོ་ཡར་ལངས་པའི་སྐབས་ལ་ཐག་ཐག་ལངས་ཀྱི་ཡོད་ནའི་རྐང་ལག་བཞི་ཀ་བཙུགས་དགོས་ཡ་འདྲ་བོ་མར་སྡོད་པའི་སྐབས་ལ་འཇམ་ལྷིང་ངེ་མར་སྡོད་ཆོག་གི་རེད་རེ་བ་དང་རེད་དེ་བས་ཨ་ནི་ས་རྡོ་ཆེ་བ་ནང་ལྟར་ཨ་ནི་མར་འགྱེལ་སོ་སོ་རང་དབང་མེད་པ་འདྲ་བོ་ཆགས། ཨ་ནི་སྐྲ་ཡིན་ནའི་བི་གི་དཀར་རུ་དཀར་རུ་ཕྱིན། དེ་བ་ད་སྐྲ་གཅིག་གཉིས་ཨ་དཀར་རུ་དཀར་རུ་ཕྱིན། སྔོན་མ་ང་ཡ་གི་གསེར་ཀོང་དགོན་པ། འདི། རྣམ་གྲོལ་ལགས་བྱང་ཆེ་ཡར་བ་ད་ཟླ་བ་གཅིག་དང་ཞག་པོ་བརྒྱད་ཡིན་ནས་གཅིག་རེད་དེ་དུས་ང། སྐྲ་དཀར་བོ། ལྔ་དྲུག་ཙམ་མ་གཏོགས་ཡོད་མ་རེད། ད་དེ་ནས་སྐྲ་དཀར་བོ་མང་རུ་མང་རུ་ཕྱིན་རེད་བ་ད་མང་རུ་མང་རུ་ཅན། འོ་སྡུག་སུ་སྡུག་སུ་ཕྱིན་རེད། འོ་དེ་ན་ད་ང་ཚོ་གང་ག་འོ་དེ་འདྲ་རེད་དེ། འོ་དེ་ཚོས་ད།

རྒ་བའི་སྡུག་བསྔལ་ན་བའི་སྡུག་བསྔལ་འོ་ད། འཆི་བའི་སྡུག་བསྔལ་འདི་སོང་ད་འཆི་བའི་སྡུག་བསྔལ་ཐབས་ཞུགས་འདྲ་བོ་དེ་འཆི་བའི་སྡུག་བསྔལ་རེད་ད་དེ་དུས་སྒང་ལ་དེ་ནི་བི་གེ་རེད་སོ་སོའི་བི་གེ་ལུས་ལོངས་སྤྱོད་ཡིན་ནའི་རེད་འོ་ད་གཉེན་ཉེ་དུ་ཡིན་ནའི་རེད་ཕ་མ་སྤུན་ཀྱག་ཡིན་ནའི་རེད་འོ་ད་སོ་ད་ནི་སོ་སོའི་གཟུགས་པོ་དེ་ཡིན་ནའི་གང་ག་བྲལ་ནས་འགྲོ་དགོས་ཡ་འདྲ་བོ་འོ་ད་དེ་འདྲ་གི་སྡུག་བསྔལ་ཡོག་རེད་འཆི་བའི་སྡུག་བསྔལ་འོ་དེ་ཚོ་དཔྱད་སྒོམ་བྱས་བསམ་བློ་བཏང་སྒོམ། ད་དེ་ནས་དེ་གང་འདིར་བུ་གའི་མི་སྡུག་པ་དང་ཕྲད་པའི་སྡུག་བསྔལ། སོ་སོ་ཅིག་གི་དགྲ་དང་ཆོམ་རྐུན་དང་ནད་དང་ན་ཚ་དང་གྲགས་མི་འགྲིག་པ་དང་སྐྲག་མི་ཤེས་པ། བུ་གའི་ཕྲད་དང་འདོད་དགུ་མ་རག་པ་དང་མི་སྡུག་པ་དེ་ཚོ་ཕྲད་ཡོང་གོ་ལ་གཅན་གཟན་དང་སྟག་གཟིག་དང་འོ་ད་མི་བུ་གའི་ཅིག་གི་གཤེ་གཤེ་གཏོང་མཁན་འདྲ་བོ་དང་མི་གི་ཁ་ལུའི་རྒྱག་མཁན་འདྲ་བོ་དང་འོ་ད་མི་སྡུག་པ་འདྲ་བོ་དང་གང་ཅི་འོ་ད་དེ་ཚོ་དང་ཕྲད་མགོ་སྐོར་གཏོང་མཁན། ད་སྡུག་པ་དང་སོ་སོ་པའི་དགའ་ས་ཡག་ས་བླ་མ། ཨོ་མཆེད་གྲོགས་ཕ་མ་སྤུན་ཀྱག། ཁོ་ལ་དེ་ཚོའི་ད་རང་དབང་མེད་པ་པེ་བྲལ་འགྲོ་ཡ་འདྲ་བོ་ཅིག་བྲལ་དགོས་ཡ་འདྲ་བོ། དེ་འཁོར་བའི་ཆོས་ཉིད་ཅིག་རེད། འོང། མི་སྡུག་པ་དང་འཕྲད་པས་ཨོ་ད་དེ་འདྲི་གི་དེ་ནི། འོང་ད་དེ་ནི་སྡུག་བསྔལ། མི་ཡི་སྡུག་བསྔལ། ད་བདུན་བསམ་ཡ་འདྲ་བོ། ད་ལྷ་མ་ཡིན་ན།

ཡང་ཚད་ཁ་ཆེ་ལྷ་ལ་ཚད་ནས་འགྲན་མ་ཐུབ། འོ་ད་དེ་ནས་ལྷ་ནི་སྐེ་ཆད་ན་མ་གཏོགས་ཤི་གི་ཡོག་མ་རེད་ལྷ་མ་ཡིན་ལ་ལ་མཚོན་ག་བ་ཅིག་བསྣུན་ཡིན་ན་ཤི་འགྲོ་གི་ཡོག་རེད་དེ་འདྲི་གི་སྡུག་བསྔལ་ཡོག་རེད། མཚོ་ཀུན་མཐོང་ནང་ལོགས་ལ་གང་ག་མཐོང་ནས་སོ་སོ་གི་གཅིག་གི་གྲོགས་པོ་གྲོགས་མོ་སེ་གོ་རོ་དེ་ཚོའི་ཡི་གེ་དམག་གི་ནང་ལ་ཤི་འགྲོ་ཡ་གང་ག་མཚོ་ནང་ལ་མཐོང་ཡོང་དུས་ཨ་ནུས་མེད་རེད་དེ་ཉིན་དེ་ཚོའི་སྡུག་བསྔལ་ཡོག་རེད། འོ་ད་དེ་འདྲི་གི་དེ་ནས་སྡུག་བསྔལ། ད་ཡ་དེ་ནས། ལྷ་མ་ཡིན་བྱས་དེ་ནས་ཡང་འདོད་པའི་ལྷ་རིགས་དྲུག་བྱས་རེད་པ་ད།

ཡར་སླེབས་ནས་ད་མར་འགྲོ་དགོས་ཀྱི་མེད་བསམ་ཡ་འདྲ་བོ་ཅིག། གང་ཟག་གཅིག་ལ་ལས་དེ་རྫོགས་རྫོགས་རྫོགས་ཡོང་དུས་བསོད་ནམས་དེ་ཚོ་ཟད་ཟད་ཟད་ལོངས་སྤྱད་སྤྱད་སྤྱད་ཨ་ནི་རྫོགས་ཡོང་དུས་ད་མར་ལྟུང་གི་ཡོད་མར་ལྟུང་དུས་གང་ལ་ལོག་ལྟ་བྱས་ཐར་པ་ལ་ཐར་ལམ་ལ་ལོག་ལྟ་བྱས་དགོས་དང་ཨ་ནི་དེ་གི་བའི་དམྱལ་བ་ལ་སྐྱེ་འགྲོ་ཡ་འདྲ་བོ། མནར་མེད་ལ་སྐྱེ་འགྲོ་ཡ་འདྲ་བོ་མང་ཆེ་དེ་འདྲས་ཡོང་གི་ཡོད་རེད། དེ་ནི་མང་ཆེ་ཅིག་གང་བྱས་པི་ཀའི་བསོད་ནམས་ཟད་ནས་འདི་ནི་མར་འགྲོ་ཡ་མང་དུ་མར་འགྲོ་ཡ་ཐག་ཆོད་གི་ཡོད་རེད་མང་ཆེ་ཅིག་ཨ་ནི་པི་ཀའི་ཡང་ཡིད་ཀྱི་པི་ཀའི་ཁར་སོང་རུང་སེམས་ཁྲལ་སེ་གུ་རུབ་ལ་འོ་དེ་བྱས་ད། གཟུགས་མེད་ཁམས་པ་དེ་ཚོ་ནི་ལྷ་ཚེ་རིང་པོ་འདྲ་པོ་ད་མཛོད་ནས་བྱས་ན་ལྷ་ཚེ་རིང་པོ་འདྲ་པོ་གསུང་བྱས་ཡོད་རེད། འདི་ནི། དང་པོ་སྐྱེ་དུས་སྒང་ལ་འདི་ནི། སྐྱེས་སོང་བསམ་ཡ་གཅིག་བྱས་ཨ་ནི་མཇུག་གུ་ཤི་སྒང་ད་ཤི་གི་འདུག་བསམ་ཡ་དེ་མ་གཏོགས་བྱས་ཡོད་པ་རེད། བསམ་རྒྱུ་དྲན་རྒྱུ་མེད་པ་ཅིག་འདི་རེད། ཆོས་བྱ་ལོང་ཡོད་མ་རེད་དགེ་བ་ག་གེ་བྱེད་ལོང་ཡོད་མ་རེད་ཨ་ནི་མང་ཆེ་དེ་མར་ངན་སོང་སྐྱེ་འགྲོ་གི་རེད། འོ་དེ་འདྲི་གི་སྡུག་བསྔལ་ད་གང་ཆེ་བི་གའི་སྡུག་བསྔལ་འདི་རེད། སྡུག་བསྔལ་གི་སྡུག་བསྔལ་ག་ཟེར་ད་ཁམས་གསུམ་འཁོར་བ་འདི་ལ་བི་གའི་སྡུག་བསྔལ་གི་སྡུག་བསྔལ་འགྱུར་བའི་སྡུག་བསྔལ་འོ་ད་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་ལས་མ་འདས་པ་འདྲ་པོ་ཅིག།

འཁོར་བ་དེ་སྡུག་བསྔལ་གྱི་རང་བཞིན་ཡིན་པ་ཞིག་བསམ་བློ་བཏང་གོ་རེད་མ་གཏོགས་འཁོར་བ་དེ་སྐྱིད་པོ་རེད་ཤག་བདེ་པོ་རེད་ཡག་པོ་འདུག་བསམ་ལེ་ན། ཐར་པ་དོན་གཉེར་ཟེར་ཏེ་ད་ག་ཟེ་ཁ་ཙམ་ཚིག་ཙམ་ཆགས་འགྲོ་གི་རེད། དེ་ལྟར་འཁོར་བ་ལ་སྐྱོན་མཐོང་འཁོར་བ་སྡུག་བསྔལ་གྱི་རང་བཞིན། ཁམས་གསུམ་འཁོར་བ་འདི་པའི་གང་དུ་གནས་བྱ་བའི་སྡུག་བསྔལ་གྱི་གནས་སུ་དང་འགྲོགས་ན་ཡང་སྡུག་བསྔལ་གྱི་གྲོགས་ཅི་ལ་ལོངས་སྤྱོད་ན་ཡང་སྡུག་བསྔལ་གྱི་ལོངས་སྤྱོད། གཙོ་བོ་པའི་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་གྱིས་པི་ཀའི་མནར་བསྡད་པ་ཅིག་ཟག་བཅས་ཉེ་བར་ལེན་པའི་ཕུང་པོ་དེ་བླངས་ཕྱིན་ཆད་སྡུག་བསྔལ། ཁ་ཐུག་མངོན་གྱུར་མེད་ན་ཡང། སྔ་ཕྱི་མ་གཏོགས་སྡུག་བསྔལ་འདྲེན་ཡོང་བ་ཐག་ཆོད་ཡང་འདྲ་བོ་ཅིག། ཟག་བཅས་ཉེ་བར་ལེན་པའི་ཕུང་པོ་དེ་མ་ལྟོས་ཕྱིན་ཆད། དམྱལ་བའི་སྡུག་བསྔལ་ཡང་གྲང་ཡང་དེ་ཐག་ཆོད་པ་འདྲ་བོ་ཅིག་ད་ལྟ་ནི། འོ་ད། ཨོ་དེ་འདྲའི་གི་བསམ་བློ་བཏང་ནས་ད། འདི་ལས་བི་གའི་བྲོས་དགོས་ཀྱི་འདུག་འཁོར་བ་འདི་ལས་ཐར་དགོས་ཀྱི་འདུག་ཐར་པའི་བད་ཐར་པ་ཅིག་ཐོབ་ནའང་བསམ་ཡོང་གི་ད།

གོང་དུ་གང་ཞུས་པ་དེ་བཞིན་ཕྱག་ལེན་ལ་ཐེབས་པ་ཅིག་བྱས་ནས་བཀའ་དྲིན་སྐྱོང་བར་ཞུ། ཨོ་བ་ལགས་སོ་དེ་ཡང་ཇི་སྐད་དུ་རྒྱ་གར་གྱི་པཎ་གྲུབ་ཆེན་པོ་ཨཱརྱ་དེ་བའི་གསུང་ལས། སྡུག་བསྔལ་རྒྱ་མཚོ་འདི་ལ་མཐའ་རྣམ་པ་ཀུན་ཏུ་ཡོད་མིན་ཏེ་བྱིས་ཁྱོད་འདིར་ནི་བྱིང་བ་ལ་འཇིགས་པ་ཅི་ཞིག་ཅིས་མི་འགྱུར་ཞེས་གསུངས་པ་ནང་ལྟར། ཨོ་ད་འདི་ནི་ད། འདི་ནི་ད་འཁོར་བ་རེད་པ་ད་ལྟ་ཟག་བཅས་ཉེ་བར་ལེན་པའི་ཕུང་པོ་འདིས་གཙོས་པའི་ད་གང་བྱས་འཁོར་བ་འདི་སྡུག་བསྔལ་གྱི་རྒྱ་མཚོ་རེད་པ་ད་སྡུག་བསྔལ་གྱི་བི་གས་གང་བསྡད་པའི་འོ་ད་འདི་ནི་བི་གས་སྡུག་བསྔལ་བི་གས་ཟབ་པ་དང་རྒྱ་ཆེ་བ་འོ་ད་ཅིག་མཐའ་ཡས་པ་འོ་ད་དེ་འདྲའི་གི་འདི་ནི་རྒྱ་མཚོ་སྡུག་བསྔལ་རྒྱ་མཚོ་འདི་ལ

མཐའ་དང་མུ་མེད་པའི་དེ་ནི་སྡུག་བསྔལ་གྱི་རྒྱ་མཚོ། ནང་དུ་ད་བྱིས་པ་ཁྱོད་སོ་སོར་རོ། སོ་སོ་དེ་རྣམས་ལ་བས་བྱིང་ཚར་རེད་བྱིང་བསྡད་ཡོད་རེད། བྱིས་ཁྱོད་འདིར་ནི་བྱིང་བ་ལ་འཇིགས་པ་ཅི་ཞིག་ཅིས་མི་འགྱུར། ད་དུང་བི་གའི་འཇིགས་པ་ག་རེ་བྱས་ནས་ཅིག་མི་འདུག་འཇིགས་སྐྲག། སྡུག་བསྔལ་གྱི་རྒྱ་མཚོའི་ནང་ན་ལྷུང་བའི། ལྷུང་བསྡད་ཡོད་ན་ཡང། ད་དུང་འཇིགས་སྐྲག་མི་བྱེད་པ་དེ་ག་རེ་རེད་གསུངས། སྡུག་བསྔལ་རྒྱ་མཚོ་འདི་ལ་མཐའ་རྣམ་པ་ཀུན་ཏུ་ཡོད་མིན་ཏེ་བྱིས་ཁྱོད་འདིར་ནི་བྱིང་བ་ལ་འཇིགས་པ་ཅི་ཞིག་ཅིས་མི་འགྱུར་གསུངས་དེ་འདྲའི་གི་དེ་ནི་སྡུག་བསྔལ་གྱི་རྒྱ་མཚོ། རེད་པོ་ད། ད་སོ་སོའི་བི་གའི། གཉེན་པོ་འདྲ་པོ་མ་བསྟེན་རེད་པོ་ད་འཁོར་བའི་གཉེན་པོ་འདྲ་པོ་མ་དྲན་གཉེན་པོ་འདྲ་པོ་མ་བསྟེན་ན་ནི།

འོ་ད་འཁོར་བའི་བདེ་སྐྱིད་ཡེ་ནས་ཅིག་བདེ་སྐྱིད་གཙང་པོ་བ་འདྲ་བ་བི་གེ་འདི་མ་མྱོང་ཟེར་བ་མེད་པ་བི་གེ་གྲངས་ལས་འདས་པ་བི་གེ་ལུས་གྲངས་ལས་འདས་པ་ཅིག་བླངས་ཚར་རེད་ཚར་རེད་དེ། ད་ལྟ་དེ་སོ་སོའི་བི་གེ་འཁོར་བ་ད་རེས་འཁོར་བ་ལས་ཐར་བ་ཅིག་མ་བསྒྲུབས་ན་ད་དུང་དེ་ལས་མང་ང་འདྲ་པོ་ཅིག་འོང་རེད་པ་ད། ཨོ་ད་འཁོར་བའི་བི་གའི་ལུས་བླངས་ནས་ཨོ་ད་དུང་བི་གའི་སོ་སོའི་དགྲ་དང་འཐབ་ནས་སོ་སོའི་མགོ་བཅད་ནས་མགོ་བི་གའི་ཡར་སྤུངས་གི་ཡིན་ན་རི་ཡི་རྒྱལ་པོ་རི་རབ་ལས་མཐོ་བའི་ཚོད་ཙམ་པོ་ཨོ་ད་ད་མཐོ། དེ་འདྲའི་བི་གའི་སྡུག་བསྔལ་མྱང་བཅུད་བདེ་ཡ་འདྲ་བོ་བདེ་དེ་ཡོད་པ། ཨོ་ད་དམྱལ་བའི་བི་གའི་དམྱལ་བ་གནས་ལ་སྐྱེས་ནས་དམྱལ་བའི་བི་གའི་ཁྲོ་ཆུ་ཁོལ་མ་བི་གའི་འཐུང་ཡང་ཡང་ད་མཐོ་བི་གའི་རྒྱ་མཚོ་ལས་ལྷག་པ་འདྲ་བོ་ཅིག་བི་གའི་འཐུང་བཅུད་བདེ་དེ་ཡོད་པ་འདྲ་བོ། སོ་སོའི་བི་གའི། རེ་བ་དང་ཨ་ནི་བི་གའི་འབུ་དང། འོ་ད་ཁྱི་དང་ཕག་དང་དེ་དེ་གི་སྐྱེ་བ་འདྲ་མི་འདྲ་བླངས་ནས་བི་གའི་ཨ་ནི་སོ་སོའི་ལུས་དང་ལུས་ཀ་སོ་ད་ས་ལུས་མི་གཙང་བ་ཟོས་པའི་ཡར་སྤུངས་ཀྱི་ཡིན་ན་བི་རི་ཡི་རྒྱལ་པོ་རི་རབ་ལས་བི་གའི་ལྷག་པ་འདྲ་བོ་ཅིག་ད་ལྟ་ཟ་རྒྱུ་བསྡད་ཡོད་པ་འདྲ་བོ་འོ་ད་དེ་འདྲའི་གི་དེ་ནི་ད་འཁོར་བའི་སྡུག་བསྔལ་བསམ་གྱིས་མི་ཁྱབ་པ་ཅིག་ཡོད་པ་འོ་ད་དེ་ད་ཡག་པོ་ཅིག་བསམ་བློ་བཏང་ན་འཇིགས་སྐྲག་མི་བྱེད་པ་དངོས་གནས་ཡོང་གི་མ་རེད་བ། འོ་ད་དེ་ཡིན་དུས་བི་གའི་འཁོར་བ་འདི་བི་སྡུག་བསྔལ་གྱི་རང་བཞིན་དུ་མཐོང་ནས་འཁོར་བ་འདི་ལས་ཐར་དགོས་ཀྱི་འདུག་དེ་ཡང་རང་གཅིག་པོ་འཁོར་བ་ལས་ཐར་ན་འགྲིག་གི་ཡོད་མ་རེད་རང་གི་མཐའ་འཁོར་གྱི་འགྲོ་བ་རིགས་དྲུག་གི་སེམས་ཅན་ཚོ་ཡིན་ན་ཡང་འོ་ད་ཞེ་དྲག་གི་བི་གའི་རང་ལ་བི་བཀའ་དྲིན་ཆེན་པོ་འོ་ད་དེ་ནི་བཀའ་དྲིན་ཆེན་པོ་ཞེ་དྲག་རེད་པ་ད་དེ་ཡིན་དུས་འགྲོ་བ་རིགས་དྲུག་གི་སེམས་ཅན་ཚོ་གཡུགས་ནས་རང་གཅིག་པོ། འཁོར་བ་ལས་གྲོལ་བའི་ཐར་པ་ཙམ་ཐོབ་པ་ཡིན་ན་ཡང། དེ་ཙམ་གྱིས་བི་ཧ་ལས་རྒྱུ་མེད་པ། འོ་ད་དེ་འདྲའི་འདྲ་པོ་ཅིག་བྱས་ནས་བི་ཀའི་རེད་པ་ད་དེ་ཡིན་དུས་བི་ཀའི་ད་ག་རེ་ཐོབ་དགོས་ཀྱི་ཡོད་རེད། སེམས་ཅན་ཐམས་ཅད་ཀྱི་དོན་དུ་དེ་ནི་སངས་རྒྱས་ཀྱི་གོ་འཕང་ཐོབ་དགོས་ཀྱི་ཡོད་རེད། རེད་པ་ད། སངས་རྒྱས་ཀྱི་གོ་འཕང་ཐོབ་དགོས་ཀྱི་ཡོད་རེད། དངོས་གནས་ཕུགས་འདྲ་པོ་ང་ཚོའི་བསམ་བློ་དེ་ཡིན་པ་ག་ཚོད་ངོ་མ་སྐྱེས་བུ་ཆུང་ངུ་དང་ཐུན་མོང་བ་སྐྱེས་བུ་ཆུང་ངུ་ཚོ་དང་མཉམ་དུ་འགྲོ་ཁག་རེ་བྱེད་ཁག་བྱེད་རེད་པ་ད། ཏོག་ཙམ་ཏོག་ཙམ་ལྟ་བ་རེ་མཐུན་གྱི་ཡོད་ཙང། བི་བསམ་བློ་བཏང་ཞོར་འགྲོ་སའི་ལམ་ཁ་དེ་གཅིག་པ་ཡིན་ཙང་མཉམ་དུ་ཡོང་ཁག་བྱས་པ་རེད། དེ་ནས་སྐྱེས་བུ་འབྲིང་དང་མཉམ་དུ་ཡོང་ཁག་བྱས། གྲོགས་པོ་རེ་ཅིག་འགྲིག་ཁག་བྱས་དེང་སང་སྐད་ཆ་བཤད་བདེ་བའི་གང་རེད་པ་ད་སྐྱེས་བུ་འབྲིང་ཚོ་དང། ཡིན་ན་ཡང་སོ་སོ་ཕུགས་དེ། བི་ག་ཡིན་པ། བླ་ན་མེད་པའི་སངས་རྒྱས་ཀྱི་གོ་འཕང་ཐོབ་དགོས་ཀྱི་ཡོད་རེད་མ་གཏོགས་འགྲོ་བ་རིགས་དྲུག་གི་སེམས་ཅན་དེ་ཚོ་བཞག་བཞག་ནས། རེད་པ་ད། སྐྱེས་བུ་འབྲིང་པའང་དངོས་གནས་ཚོ་དང་མཉམ་དུ་ཕྱིན་ནས་དགྲ་བཅོམ་པའི་འབྲས་བུ་ཐོབ་པ་ཡིན་ན་ཡང་ཧ་ལས་རྒྱུ་ཡོད་མ་རེད་པ། ཡིན་ན་ཡང་ལམ་ཁ་དེ་ནས་མ་འགྲོ་བ་ལ་ཐར་པ་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་ཡ་ཡོད་མ་རེད། འོ་དེ་ཡིན་དུས་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་དགོས་ཀྱི་འདུག་དེའི་ཆེད་དུ་ད་བྱང་ཆུབ་ལམ་གྱི་རིམ་པ་བི་གེ་གསན་སྙམ་པའི་ཀུན་སློང་འོ་ད་བྱང་ཆུབ་ཀྱི་སེམས་བཅོས་མ་ཚུན་ཆད་ཀྱི་བི་གེ་གསལ་བཏབ། དེ་ཡང་དེ་ནི་གསལ་བཏབ་ནས་གསན་པར་ཞུ། འོ་གང་གསན་པར་བྱ་བའི་དེ་ནི་ཆོས་ཡན་པས་སྐལ་ལྡན་གྱི་སྐྱེས་བུ་སངས་རྒྱས་སུ་འགྲོ་བའི་ཐེག་པ་མཆོག་གི་ཆོས་ལུགས། གང་ལྟར་དེ་ནི་བི་ཀའི། ཤིང་རྟའི་སྲོལ་འབྱེད་ཆེན་པོ་དཔལ་མགོན་འཕགས་པ་ཀླུ་སྒྲུབ་དང་འཕགས་པ་ཐོགས་མེད་གཉིས་ཀྱི་ལམ་སྲོལ། འདི་ནི་མཉམ་མེད་ཇོ་བོ་ཆེན་པོ་དང་ཆོས་རྗེ་རྒྱལ་བ་ཙོང་ཁ་པ་ཆེན་པོའི་ཐུགས་ཀྱི་བཅུད་ཕྱུང་བ་ལྟ་བུའི་གདམས་པ་ཟབ་མོ། ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་གི་གནད་ཐམས་ཅད་མ་ཚང་བ་མེད་པར་གང་ཟག་གཅིག་འཚང་རྒྱ་བའི་ལམ་གྱི་རིམ་པར་བསྒྲིགས་པ་དང་བྱང་ཆུབ་ལམ་གྱི་རིམ་པའི་ཁྲིད། ཉམས་ཁྲིད་དང་བཤད་ཁྲིད་ཟུང་དུ་སྦྲེལ་བའི་ད་མདོར་བསྡུས་འབུལ་བའི་དབང་དུ་བྱས་ན། དེ་ཡང་ས་བཅད་ཀྱི།

རེད་ད། འོ་ནི་ཁ་ཐུག་ཁ་ཐུག་གི་བི་གའི། མིང་རྣམ་གྲངས་ཡང་བྱེད་བ་ལ་བ་དང་ཉི་མ་རེ་རེ་གར།